ལན་གཉིས་པའོ་དེ་རྣམས་མི་འདོད་བཞིན་དུ་དགོས་པའི་དབང་གིས་འཇུག་པ་དགོས་སོ། དེ་ལྟར་ཉེས་བྱས་བཞི་ལས་དང་པོ་ནི། དགེ་བ་སྡུད་པའི་སྐབས་ཀྱི་ལོག་ལྟ་སྤོང་བ་ལས་ཉམས་པ་དང་གཉིས་པ་དང་གསུམ་པ་ནི་དགེ་བ་སྡུད་པའི་ཐོས་བསམ་ལ་སྦྱོར་བ་ལས་ཉམས་པར་འགྲེལ་པ་གསར་མས་བཤད་ཅིང་བཞི་པ་ལ་གསལ་ཁ་མི་སྣང་ངོ། ཡུལ་མཆོག་དང་འབྲེལ་བ་ལ་གསུམ་ཤེས་རབ་གང་དེ་དེ་ཡུལ་དམན་པ་བྱས། ཡུལ་མཆོག་དང་འབྲེལ་བ་ལ་གསུམ་ལས་དང་པོ་ཤེས་རབ་ཀྱི་ཡུལ་སྤོང་བ་ནི་ཐེག་པ་ཆེན་པོ་སྤོང་བར་བྱེད་ཞེས་པ་སྟེ། བྱང་སེམས་ཀྱི་སྡེ་སྣོད་ལ་སྐུར་པ་འདེབས་ན་ཉོན་མོངས་ཅན་གྱི་ཉེས་བྱས། དེ་ལ་ཅི་ཞིག་ཐོས་ནས་སྐུར་པ་འདེབས་ཤེ་ན། སྡེ་སྣོད་དེ་ལས་དེ་ཁོ་ནའི་དོན་ཟབ་མོའམ། སངས་རྒྱས་བྱང་སེམས་ཀྱི་རྨད་དུ་བྱུང་བའི་མཐུ་རྒྱ་ཆེན་པོ་ལས་བརྩམས་ཏེ་སོ་སོའི་ཡུལ་མིན་པའི

སྐུར་པ་འདེབས་པའོ། དེ་ཁོ་ནའི་དོན་ནམ་མཐུ་ལས་བརྩམས་ཏེ་ཞེས་གསུངས་པས་ཟབ་པ་དང་རྒྱ་ཆེ་བའི་ཆོས་གང་རུང་གཅིག་ལ་སྐུར་པ་བཏབ་ན་ཉེས་བྱས་སུ་སྟོན་ནོ། སྐུར་པ་འདེབས་པའི་ཚུལ་ནི་བཞི་སྟེ། དེ་དག་ལ་བརྗོད་བྱ་དམན་པའམ་ཡེ་ཤེས་ཀྱི་རྟེན་མིན་པས་དོན་དང། ལྡན་པ་མ་ཡིན་རྗོད་བྱེད་དམན་པའམ་བསོད་ནམས་ཀྱི་རྟེན་མིན་པས་ཆོས་དང་ལྡན་པ་མ་ཡིན། བྱེད་པ་པོ་དམན་པས་དེ་བཞིན་གཤེགས་པས་གསུངས་པ་མ་ཡིན། དེ་ཉིད་ཀྱི་ཕྱིར་ན་སེམས་ཅན་ལ་ཕན་བདེར་འགྱུར་བ་མ་ཡིན་ནོ། ཞེས་ཐམས་ཅད་དམ་རེ་རེ་ཐམས་ཅད་དམ་རེ་རེ་སྨྲ་བའོ། སྐུར་པ་འདེབས་པའི་རྒྱུ་ནི་རང་གི་ཚུལ་མིན་ཡིད་བྱེད་དམ། གཞན་གྱི་ཁ་ཕྱིར་རྗེས་སུ་ཞུགས་པའོ། རང་གི་ཚུལ་མིན་ཡིད་བྱེད་རང་གིས་མ་ཤེས་པ་ཚུལ་མིན་ཡིད་བྱེད་དང། གཞན་གྱི་ད་ཟེར་སྒྲོས་ཀྱི་རྗེས་སུ་འབྲང་བ་རྣམས་ལ་གཞན་གྱི་ཁ་ཕྱིར་རྗེས་སུ་ཞུགས་པའོ། ཆོས་སྤོང་ལས་སེམས་བསྲུང་བའི་ཚུལ་ནི་ཟབ་ཅིང་མཆོག་ཏུ་ཟབ་པའི་གནས་དག་ཐོས་ནས་སེམས་མ་མོས་ན་བྱང་ཆུབ་སེམས་དཔས་དད་པ་དང་གཡོ་མེད་པས་བྱང་ཆུབ་སེམས་དཔས་དད་པ་དང་གཡོ་མེད་པས་དེ་ལྟར་བདག་ནི་ལོང་བར་གྱུར་ཏེ། དེ་ལྟར་བདག་ནི་ལོང་བར་གྱུར་ཏེ་ཟག་པ་མེད་པའི་ཤེས་རབ་ཀྱི་མིག་མེད་ལ། འོ་ད་དེ་ཚོ་མེད་ན་རང་ལོང་བར་འགྲོ་བགྱིད་པས་སོ་བྱང་ཆུབ་སེམས་དཔའ་ལོང་བར་གྱུར་ཏེ། ཟག་པ་མེད་པའི་ཤེས་རབ་ཀྱི་མི་མིག་མེད་ལ་དེ་བཞིན་གཤེགས་པའི་སྤྱན་གྱི་རྗེས་སུ་སྤྱོད་པར་ཟད་པས་དེ་བཞིན་གཤེགས་པས་དོན་གཞན་ལ་དགོངས་ཏེ་གསུངས་པ་སྤངས་པ་ནི་བདག་གི་བྱ་བའི་ཆ་མ་ཡིན་ནོ་ཞེས་ཡང་དག་པར་ཆ་མ་ཡིན་ནོ་ཞེས་ཡང་དག་པར་བསླབ་པར་བྱའོ། བྱང་སེམས་ཀྱིས་དེ་ལྟར་བདག་ནི་མི་ཤེས་པར་རྩིས་ལ། དེ་བཞིན་གཤེགས་པ་ཉིད་ཆོས་དེ་དག་ལ་ལྐོག་ཏུ་མ་གྱུར་པར་ཡང་དག་པར་ལྟ་ན། དེ་ལྟ་ན་ཡང། དེ་ལྟ་ན་ཡང། དེ་ལྟ་ན་ཡང། དེ་ལྟ་ན་ཡང་དག་པར་དེ་ལྟ་ན་ཡང་དག་པར་ཞུགས་པ་ཡིན་ནོ། མོས་པ་མ་སྐྱེས་སོ་ཞེས

བཏང་སྙོམས་སུ་བཞག་ན་ཉེས་པ་མེད་དོ། འབྲས་བུ་ལ་ལོག་པར་སྒྲུབ་པ་ནི་བདག་ལ་བསྟོད་ཅིང་གཞན་ལ་སྨོད་ཅེས་པ་སྟེ། ཟང་ཟིང་དང་བཅས་པ་དང་ཁོང་ཁྲོའི་སེམས་ཀྱིས་གཞན། ཁོང་ཁྲོའི་སེམས་ཀྱིས་གཞན་དག་ལ། བདག་བསྟོད་ཅིང་གཞན་སྨོད་ན་ཉོན་མོངས་ཅན་གྱི་ཉེས་པའོ། ཟང་ཟིང་དང་བཅས་པའི་སེམས་ནི་འགྲེལ་པ་གསར་མ་དང་ས་མུ་དྲས། རློམ་སེམས། ང་རྒྱལ་སེམས་པའི་སེམས་ཡིན། ཟང་ཟིང་དང་བཅས་པའི་སེམས་ནི་ཚིག་ངན། རློམ་སེམས་སམ། སྙེམས་པའི་སེམས་ལ་བྱས་ཏེ་ང་རྒྱལ་བས་ང་རྒྱལ་ལོ། ཛི་ན་པུ་ཏྲས་བདག་ལ་གཅེས་པར་འཛིན་པའི་སེམས་ལ་ཞེས་ཟང་ཟིང་དང་བཅས་པའི་སེམས་བདག་ལ་བདག་གཅེས་འཛིན་པས་ཞེས།

ཁྱད་པར་ཆེའོ། བདག་བསྟོད་གཞན་སྨོད་བྱས་ཀྱང་དགོས་པའི་སྒོ་ནས་ཉེས་པ་མེད་པ་ནི། བསྟན་པར་བསྟན་པ་གནས་པར་བྱ་བའི་ཕྱིར། བསྟན་པ་གནས་པར་བྱ་བའི་ཕྱིར་མུ་སྟེགས་ཟིལ་གྱིས་གནོན་འདོད་པའི་དུས་དང། ཐབས་དེས་གཞན་འདུལ་བར་འདོད་པ་དང། གཞན་མ་དད་པ་རྣམས་དད་པར་བྱ་བ་དང། དད་པ་རྣམས་ཕྱིར་ཞིང་འཕེལ་བར་བྱ་བའི་ཕྱིར་བྱེད་པ་སྟེ་གསུམ་མོ། ཤེས་རབ་ཀྱི་རྒྱུ་ལས་ཉམས་པ་ལ་ནི་ཐོས་པ་ལ་མི་འཇུག་པ་ནི་ཆོས་ཀྱི་དོན་དུ་འགྲོ་མི་བྱེད་ཞེས་པ་སྟེ། གཞན་ལ་ཆོས་སྒྲོགས་ཤིང་འཆད་པ་དང་ཆོས་ཀྱི་འབེལ་བའི་གཏམ་གཏན་ལ་འབེབས་ན་ང་རྒྱལ་དང་སེམས་གཞན་གཉིས་དང་བཅས་པས་མི་འགྲོ་ན་ཉོན་མོངས་ཅན་གྱི་ཉེས་པ།

ཤིང་མང་བྱས་ང་རྒྱལ་དང། ཁྲོ་བའི་སེམས་སེང་གེའི་སྒྲ་གུས་པ་ཁྲོ་བ་དང་ང་རྒྱལ་གྱི་སེམས་ཀྱིས་ཚིག་ན་ནི་ཉོན་མོངས་ཅན་གྱི་ཉེས་པ། ཁྲོ་བ་དང་ང་རྒྱལ་དེ་འདྲ་མེད་པའི་སེམས་གཞན་གཉིས་ཀྱིས་མི་འགྲོ་ན་ཉོན་མོངས་ཅན་མིན་པའི་ཉེས་པའོ། ས་མ་སོང་ཡང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི་ཆོས་སྒྲོགས་པ་སོགས་མ་ཚོར་བ་དང། ན་སྟེ་མི་ནུས་པ་དང་ལོག་པར་སྟོན་དུ་དོགས་པ་དང་ཆོས་ཀྱི་གཏམ་དེ་ཡང་ཆོས་ཀྱི་གཏམ་དེ་ཡང་ཡང་ཐོས་ཤིང་བཟུང་ལ་ཤེས་ཟིན་པར་ཤེས་པ་དང་མང་དུ་ཐོས་པ་ཐོས་པ་ཐོས་མང་དུ་ཐོས་པ་ཐོས་པ་འཛིན་པ་མང་དུ་ཐོས་པ་ཐོས་པ་འཛིན་པ་ཐོས་པ་བསགས་པ་ཡིན་པ་དང། རྟག་ཏུ་དམིགས་པ་ལ་གནས་ཏེ་ཏིང་ངེ་འཛིན་སྒྲུབ་པ་དང་ཤེས་རབ་ཤིན་ཏུ་རྟུལ་ཏེ་ཆོས་ལེན་པ་དང་འཛིན་པ་དང་དམིགས་པ་ལ་མཉམ་པར་འཇོག་པ་ལ་ཞན་པ་སྟེ་བདུན་ནོ། ས་བདུན་པོ་ནི། མ་སོང་ཡང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ཡིན་པས་ཉེས་པ་མེད་པར་ཐལ། བདུན།

བཤེས་གཉེན་དང་སྟོན་པའི་འདུ་ཤེས་མི་སྐྱེད་པ་དང་ལུས་ཀྱིས་བཀུར་སྟི་མི་བྱེད་ལ། དམའ་འབེབས་པས་འཕྱ་ཞིང་ཚིག་རྩུབ་པོ་སྨྲ་བས་བསྟིང་བར་བྱེད་པ་བསྟིང་བར་བྱེད་པ་སམ་ཐ་ཆད་བདེན་གཉིས་གཅིག་ཡིན་པ་མིན་ན་ཚིག་རྩུབ་པོ་ཚིག་རྩུབ་པོས་སྨྲ་བས་འཁོན་འཛིན་བྱེད་པའི་བཟོ་འདྲ་བྱས། བསྟིང་བར་བྱེད་པ་དང་ཚིག་འབྲུ་ལེགས་པ་ལ་ཆེད་ཆེར་བྱེད་པས་དེ་ལ་རྟོན་གྱི་དོན་ལ་ཆེད་ཆེར་མི་བྱེད་པས་དེ་ལ་མི་རྟོན་ན་ཉོན་མོངས་ཅན་གྱི་ཉེས་པ་སྟེ། མདོར་ན་ཚིག་མི་ལེགས་ན། དོན་ཀྱང། ཚིག་མི་ལེགས་ན་དོན། ཚིག་མི་ལེགས་ན་དོན། ལེགས་ཀྱང་དེ་མི་གནས་ལ། ཚིག་ལེགས་ན་དོན་མི་ལེགས་ཀྱང། མི་ལེགས་ཀྱང་དེ་ལ་གནས་པའོ། ས་ད་ནི། ཚིག་འབྲུ་ལེགས་པ་འདི་ལ་དབྱིན་ཇིས་ཆེས་ཆེར་བལྟས། དོན་དོན་ཆེས་ཆེར་ལ་མི་ལྟ་བ། མི་ལྟ་བར་བྱེད་པས་དེ་ལ་མི་རྟོན་ན་ཉོན་མོངས་ཅན་གྱི་དོན་ལ་མི་རྟོན་ན་ཉོན་མོངས་ཅན་གྱི་ཉེས་པ་སོང་བ་མིན་འདྲ། མདོར་ན། ཚིག་མི་ལེགས་ན་དོན་ལེགས་ཀྱང་དེ་མི་གནས་ལ། ཚིག་ལེགས་ན་དོན་མི་ལེགས་ཀྱང་དེ་ལ་མི་ལེགས་ཀྱང་དེ་ལ་གནས་པའོ་ས་ཁ་ཅིག་ཆོས་སྨྲ་བ་ལ་ཚིག་འབྲུ་ཙམ་འཆད་པར་ཆོས་སྨྲ་བ་ཁ་ཅིག་ཆོས་སྨྲ་བ་ལ་ཚིག་འབྲུ་ཙམ་འཆད་པར་ཟད་ཀྱི་དོན་མི།